ཨ་རི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས་ང་དེ་རིང་གི་ལས་རིམ་འདི་གཙོ་གཉེར་ཞུ་བའི་རིག་འཛིན་ཡིན། ད་གཟའ་འཁོར་ཁ་ཤས་གོང་ལ་གཙོ་བོ་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་ཅིག་དང་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁ་ཤས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཆེ་མཆོག་གིས་རྒྱ་གར་གྱི་ཕྲུ་གུ་ལོ་ཆུང་གཅིག་ལ་བྱམས་སྐྱོང་གནང་བའི་བརྙན་ཐུང་ཞིག་ཁྱབ་སྤེལ་ཤུགས་ཆེན་པོ་བཏང་ནས་གང་ཉིད་ལ་གཞི་མེད་ཀྱི་མཚན་སྨད་ཞུས་པའི་ཀྱི་གནས་ཚུལ་མང་པོ་བྱུང་ཡོད་རེད་ད་བརྙན་ཐུང་དེ་རྒྱ་ནག་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་གི་ནང་ལ་ཁྱབ་སྤེལ་ཤུགས་ཆེ་བཏང་ཡོད་པ་མ་ཟད་རྒྱ་མི་རིགས་དང་བོད་ནང་གི་བོད་མི་ཚོས་ད་ཐེངས་དང་པོ་གང་ཉིད་དང་འབྲེལ་བའི་ཀྱི་གནས་ཚུལ་ཁག་འཚོལ་ཞིབ་དང་ལྟ་ཀློག་བྱེད་རྒྱུའི་གོ་སྐབས་དེ་འདྲས་བྱུང་ཡོད་ས་རེད་ད་དེ་རིང་གི་ལས་རིམ་འདིའི་ནང་ལ། ཟླ་བ་གཉིས་པའི་ནང་གི་མཛད་འཆར་དང་འབྲེལ་བའི་ཀྱི་བརྙན་ཐུང་དེ་མཛད་འཆར་མཇུག་བསྒྲིལ་ཏེ་གཟའ་འཁོར་ཁ་ཤས་སོང་བའི་རྗེས་སུ་སྤྱི་ཚོགས་བརྒྱུད་ལམ་ནང་ལ་ཁྱབ་སྤེལ་ཆེན་པོ་དེ་འདྲ་ག་འདྲ་བྱས་ཏེ་ཕྱིན་ཡོད་པ་དང། ཨ་ནི་འདི་རྒྱལ་སྤྱི་ཅན་གྱི་གནས་ཚུལ་ཞིག་ག་འདྲ་བྱས་ཏེ་ཆགས་ཡོད་མེད་འདིའི་རྒྱབ་ལ་སུ་ཡོད་པ་སོགས་ཀྱི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་དྲུག་ཉིན་ལ་རྩོམ་པ་པོ་དང་སྤྱི་ཟུར་བློ་བཟང་ཡེ་ཤེས་ལགས་ཀྱིས་བརྙན་ཐུང་འདི་སྤྱི་ཚོགས་བརྒྱུད་ལམ་ནང་ལ་ཤུགས་ཆེན་པོ་ཁྱབ་སྤེལ་བྱེད་མཁན་དེ་སུ་ཡིན་པའི་ཐད་ལ་དབྱིན་ཡིག་ཐོག་ནས་རྩོམ་ཡིག་ཅིག་བྲིས་གནང་ཡོད་རེད། ང་ཚོ་དེ་རིང་གི་སྐུ་མགྲོན་དང་པོ་དེ་བློ་བཟང་ཡེ་ཤེས་ལགས་ཡིན། དེ་ནས་སྐུ་མགྲོན་གཞན་པ་དེ་ང་ཚོ་རླུང་འཕྲིན་ཁང་གི་དྲ་སྣང་གི་བོད་ཞེས་པའི་ལས་རིམ་གཙོ་གཉེར་གནང་མཁན་དང་ནམ་རྒྱུན་རྒྱ་ནག་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་ལ་ཐུགས་སྣང་ཆེན་པོ་གནང་མཁན་ཚེ་རིང་སྐྱིད་ལགས་ཡིན་རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ད་དང་པོ་རྣམ་པ་གཉིས་ལ་བཀའ་འདྲི་མ་ཞུ་བའི་གོང་དེ་ལ་ཟླ་བ་འདིའི་ཕྱི་ཚེས་བཅོ་གསུམ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱལ་ས་ལྡི་ལི་ནང་གི་གསར་འགོད་ལྷན་འཛོམས་ཤིག་གི་ཐོག་ལ་བཀའ་མོལ་གནང་བའི་སྒྲ་འཇུག་ཚན་པ་ཐུང་ཐུང་ཅིག་ཡོད་རྣམ་པ་གཉིས་ཀྱིས་འདི་གཅིག་གསན་གནང་ཨ་ནི་ང་ཚོ་བཀའ་འདྲི་ཞུ་བའི་འགོ་འཛུགས་ཞུ་གི་ཡིན།

བཏང་བའི་རྒྱབ་ལ་རྒྱ་མི་དང་རྒྱ་ནག་དང་འབྲེལ་ཡོད་ཀྱི་ཤོག་ཁག་འདི་འདྲས་དང་འབྲེལ་ཡོད་འདི་འདྲས་ཡོད་པ་ཅིག་འགྲེལ་བཤད་བསྐྱོན་སོང། འདི་དང་ཆབས་ཅིག་གསར་འགྱུར་བརྒྱུད་ལམ་ཁག་གིས་བརྙན་ཐུང་འདི་ཚོ་ལ་ཞིབ་འཇུག་མཐིལ་ཕྱིན་པ་བྱེད་དགོས་པའི་གི་སྐུལ་མ་ཅིག་ཡང་གནང་སོང་ད་ཞིབ་འཇུག་དེ་བློ་བཟང་ཡེ་ཤེས་ལགས་ཀྱིས་བརྙན་ཐུང་དེ་ཐོག་མ་བྱུང་བའི་སྐབས་ནས་བྱས་ནས་སྤྱི་ཚོགས་བརྒྱུད་ལམ་ནང་ལོགས་ལ་ཤུགས་ཆེན་པོ་དར་ཁྱབ་ག་འདྲས་བྱས་ནས་ཕྱིན་ཡོད་པ་འདི་འདྲའི་ཐད་ལ་ཞིབ་འཇུག་མཐིལ་ཕྱིན་པ་བྱས་ནས་རྩོམ་ཡིག་ཅིག་བྲིས་ཡོད་རེད་སོང་ཙང་བློ་བཟང་ཡེ་ཤེས་ལགས་ལ་བཀའ་འདྲི་ཞུ་ཡ་དང་པོ་དེ།

རྒྱ་ནག་གཞུང་ངོས་ནས་ག་དུས་ཡིན་ནའང་ད་འཁྱོག་བཤད་དང་འདུ་ཚོགས་ཀྱི་ལས་རིམ་འདི་ད་ལྟ་ལོ་དྲུག་ཅུ་བདུན་ཅུ་ཅི་ཐུབ་སུ་མུ་མཐུད་ནས་འགྲོ་བསྡད་ཡོད་དུས་ཁེ་ས་ཏཱ་རི་དགུ་ལ་ཡ་རེད་ཏཱ་རི་བཅུ་ལ་རེད་རྒྱ་གར NDTV Hindustan Times ལ་ཆ་ཚང་ནང་ལ་ཡ་ཐོན་བྱས་ནས་རིམ་པས་རིམ་པས་རྒྱལ་སྤྱིའི་ཚགས་པར་ནང་ཐོན་ཡོང་དུས་རང་བཞིན་གྱིས་ད་ཅིག་དོགས་པ་ཟ་ཡ་གི་གནས་ཚུལ་ཅིག་རང་བཞིན་ཆགས་འགྲོ་གི་ཡོད་རེད། བྱས་ཙང་ནི་ཁོ་སྟོན་ཡོང་དུས་ཙམ་པ་ལ་སྟོན་སྟངས་ཁོ་རང་ལ་ཡང་བཅད་གཏུབ་བྱེད་སྟངས་ཁོ་རང་ལ་ཡང་དམིགས་ཡུལ་ངེས་ཅན་ཅིག་ཡོད་པ་དེ་གསལ་པོ་ཞིག་ཆགས་ཡོང་དུས། ཨ་ནི་ང་འདྲ་བོ་བྱས་ན་ད་ནམ་རྒྱུན་ཉམས་ཞིབ་ཏོག་ཙི་ཏོག་ཙི་བྱས་བསྡད་ཀྱི་ཡོད། ཨ་སྔོན་མ་གང་ལྟར་ད་ཅིག་གི་ལོ་རྒྱུས་བལྟས་པའི་སྐབས་ལ་ཡང་ད་བོད་ཤོར་བའི་སྐབས་ནས་བྱས་བྱས་པས་ད་གང་ལྟར་རྒྱ་ནག་གི་འཁྱོག་བཤད་དང་འཁྲབ་སྟོན་དང། དམའ་འབེབས་དང་འདི་འདྲའི་རྐྱང་རྐྱང་གི་ལོ་རྒྱུས་ཡིན་ན་རེད་འཁྲབ་སྟོན་བྱས་ཡོད་ན་ད་མང་པོ་ཞིག་ཡོད་རེད། ཉིས་སྟོང་བརྒྱད་ལོའི་ཨོ་ལིམ་པིག་སྐབས་ལ་ཡང།

ཏ་རིག་དགུ་ལ་ཡ NDTV དང་ཨ་ནི་རྒྱ་གར་དང་ཨ་ནི་ཕྱི་རྒྱལ་ཁག་ལ་ག་ལེ་ག་ལེ་འདི་ཐོན་ཡོད་རེད་ཨ་ནི་བརྙན་ཐུང་འདི་དེ་ཡོང་དུས་ཙམ Twitter ནང་ལོགས་ལ་ཁོ་རང་ཡིན་པ་འདི་གསལ་པོ་ཞེ་པོ་ཅིག་ཨ་ནི་དེ་ནས་ཡ་དེ་ཡོང་དུས་ཙམ་ཨ་ནི YouTube ཅིག་བཟོས་ཡོད་པ་འདི་སྤྱི་ཟླ་བཞི་པའི་ཚེས་གཅིག་ལ YouTube Robert Reed ཟེར་མཁན་གྱི་མིང་སྒང་ལ་ཡ་བཟོས་ཡོད་པ་དང་འདིའི་ནང་ལོགས་ལ་ཡ་བརྙན་ཐུང་འདི་གཅིག་པོ་མི་ཞིག་མེད་པ་ཨ་ནི་དེ་ནས་ད་དུང་དེ་ཡོང་དུས་ཙམ་ཨ་ནི་ངོ་དེབ་ནང་ལོགས་ལ་ཡ་ཏ་རིག་བདུན་ལ་ཡ་ངོ་དེབ་ལ་ཡ་ཨ་ནི་གང་ལྟར་ཅིག་གིས། Digital Influencer།

ངོ་དེབ་རྫུན་མ་རེད change dot org ནང་ལོགས་ལ་ཡར་ཞུ་གཏུག་བྱས་ཏེ་ཆ་ཚང་རྫུན་མ། འདི་དུས་ཙམ་ཏ་རིག་གཅིག་ནས་བདུན་ནས་བརྒྱད་བྱས་ཀྱི་འདིའི་བར་ལ་ད་གང་ལྟར་ཁོང་ཚོ་དཔེ་འཁྲུག་པོ་བྱས་ཀྱི་འདི་ཚང་མ་བཏོན་ཡོད་རེད་ད། དྲི་བ་གཅིག་ག་རེ་གླེང་ཡོད་ཟེར Yin Sun ཟེར་མཁན་འདི་རྒྱ་མི་ཡིན་པ་ག་འདྲ་ར་འཕྲོད་ཀྱི་རེད་ཞུས་ཡོང་དུས་ཙམ། Yin Sun གྱིས་ཉི་མ་གཉིས་ནང་ལོགས་ལ་ཁོ་རང་གིས་གསལ་པོ་ཞེ་པོ་ཅིག། ཏ་རིག་བཅུ་ཉིན་མོ་འདི་ལ་ཁོ་རང་གིས་ད་གང་ལྟར་འཛམ་གླིང་ཡོངས་ལ་ཡ་ཨ་ནི་བརྙན་ཐུང་འདི་འགྲོ་ཡོང་དུས་ཙམ་ནས་ཨ་ནི་མང་ཚོགས་ཧང་སང་ཨ་ནི་སྐྱོན་བརྗོད་དང་དེ་ཚང་མ་མང་པོ་ཞིག་སླེབས་དུས་ཁོ་རང་གདེང་ཚོད་ཐོག་ནས་ཨ་ནི་ངས་ཀྱིས་ཨ་ནི་གང་ལྟར་ད་སྐྱབས་མགོན་རིན་པོ་ཆེ་གི་མཚན་གནས་གང་ཚང་མེད་པ་བཟོས་ཡིན་ཞེས་བྱས་ཁོ་རང་གསལ་པོ་ཞེ་པོ་ཅིག་ཨིན་ཇི་ནང་ལོགས I have ruined his reputation ཞེས་བྱས་ད་ག་ནང་བཞིན་ཏ་རིག་བཅུ་གསུམ་ཉིན་མོ་འདི་ལ་ད་དཔེ་དེ་ལས་ཚད་མཐོ་རུ་འགྲོ་བྱས་གང་ལྟར་ཨ་ནི་ད་དེ་འདྲ་ཁྱབ་བསྡད་ཡག་ད་འདི་བྱེད་མཁན་ཆ་ཚང་ང་ཡིན་དང་པོ་བྱེད་མཁན་དང་ང་ཡིན་ཨིན་ཇི་ནང་ལོགས་ལ་ཡ་བཀྲམ་མཁན་དེ། ཅེས་ཁོ་རང་གསལ་པོ་ཞེ་པོ་ཅིག་ལབ་ཡོད་རེད། དེ་ཡིན་དུས་ཙམ་པ་ལ་ད་འདི་ཁོ་རང Twitter འདི་ནང་ལོགས་ལ་བལྟས་ཡོང་དུས་ཙམ་པ་འདི་ནང་ཆ་ཤས་ལེན་མཁན་སུ་རེད་བྱས་ལབ་དུས་ཏ་རིག་བརྒྱད་ཉི་མ་ཁོ་རང་གིས་འདི་བཅུག་པ་དང་ལམ་སང་ཉི་མ་གཅིག་ཁོ་རང་ནང་ལ་ཡ་ས་ཡ་ཁ་ཤས་ཅིག་ལྟ་མཁན་ཡོད་ཀྱི་རྣམ་པ་ཅིག་སྟོན་ཡོད་ད་འདི་གང་ལྟར་གཡོ་ཇུས་བྱས་ནས་ཐོག་ནས་དེའི་སྒང་ལ་ཡ་འདི་ནང་ཆ་ཤས་ལེན་མཁན་ཚང་མ་ནམ་རྒྱུན་ནས་རྒྱ་ནག་གི་རྒྱུག་ཁྱི་རྒྱ་ནག་ལ་ཡ་དགའ་མོས་བྱེད་བསྡད་མཁན་རྒྱ་ནག་གི་ཨ་ནི་ག་འདྲ་ཅིག་ལས་ཀ

ཆ་ཤས་ལེན་པ་མ་ཟད་འདི་ནང་ལོགས་ལ་ཡང་རྒྱ་མིས་རང་གཞུང་གི་མགྲིན་ཚབ་ཅིག་ཡིན་པ་ནང་བཞིན་སྐད་ཆ་བཤད་པ་མ་ཟད་འདིའི་སྐབས་ལ་ཡང France གི་སྲིད་འཛིན་ཕ་གིར་རྒྱ་ནག་ལ་ཡང་བསྐོར་བསྐྱོད་བྱེད་པའི་སྐབས་ལ་འདི་ཡི་གནད་དོན་འདི་ཚོའི་ཐོག་ལ་ཡང་ཁོང་ཚོས་བགྲོ་གླེང་བྱེད་ཀྱི་ཡོད་རེད། དེ་དང་མཉམ་དུ། ལོ་རྒྱུས་ནང་ལོགས་ལ་ཡང་ལོ་དྲུག་ཅུ་བདུན་ཅུ་ཅིག་རྒྱ་ནག་གི་འཁྱོག་བཤད་ཀྱི Propaganda། ད་བོད་པ་ནང་ལོགས་ལ་བོད་ནང་ལོགས་ལ་ཡ་རང་དབང་ཡོད་མ་རེད་བོད་འདི་ཨ་ནི་ས་བདག་རིང་ལུགས་རེད་ཨ་ནི་བཙན་པོ་དབང་ཡོད་ཐོག་ནས་བོད་མི་རང་དབང་ཡོད་མ་རེད་ཟེར་ནམ་རྒྱུན་བཤད་བསྡད་ཡག་ཆ་ཚང་འདི་ན་ཡང་བསྐྱར་ཨ་ལོག་བརྒྱབ་བྱས་ཡང་བཤད་བསྡད་ས་ཨ་ནི་འདི་མ་ཟད་འདི་ནང་ཆ་ཤས་ལེན་མཁན་མང་པོ་ཞིག་རྒྱ་མི་གི་ཨ་ནི་མིང་ཡིན་པ་རྒྱ་ནག་གི་ཡི་གི་ཐོག་ནས་བྲིས་ཀྱི་ཡོད་པ་དེ་ཟེར་དུས་ཙམ་འདི་གསལ་པོ་ཞེ་པོ་ཅིག Twitter འདི་རྒྱབ་ལྗོངས་ཁོ་རང་ནས་བཟུང་རྒྱ་མི་འདི་ནང་ཆ་ཤས་ལེན་མཁན་ཆ་ཚང་རྒྱ་ནག་གཞུང་དང་འབྲེལ་བ་ཡོད་པ་འདི་གསལ་པོ་ཞིག་ཆགས་བསྡད་ཡོད། ད་དེ་འདྲ་གསལ་པོ་ཅིག་ག་རེ་ཧ་གོ་དགོས་ཡོད་ཞུས་པ་ན། དེ་འདྲ་ཁག་ཅིག་གིས་ད་ཏ་རིག་བཅུ་གཉིས་བཅུ་གསུམ་ལ་གཞི་ནས་ཨ་ནི་ཕྱི་ལོགས་ལ་ཡང་སྐད་ཆ་འདི་གླེང་བའི་རྗེས་ལ་ཨ་ནི་བོད་དང་རྒྱ་ནག་ལ་སླེབས་སོང་ཟེར་བཀའ་མོལ་ཅིག་ཞུས་བསྡད་ཀྱི་འདུག་པ། ཡིན་ནའང་ངས་འདི་རྩད་གཅོད་བྱས་པའི་སྐབས་ལ་ཡང། ཏ་རིག་བཅུ་ཉིན་མོ་འདི་ལ་གསལ་པོ་ཞིག་ར་འཕྲོད་པའི་ཐོག་ནས་ང་རང་ཚོའི་འབྲེལ་ཡོད་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཡན་ལག་ཁག་ཆ་ཚང་ལ་ཡང་འབྲེལ་ཡོད་ལ་ཡང་ཞུ་དགོས་ཡག་ཆ་ཚང་ཡོད་ཟིན་ཟིན་གྱི་འདི་རེད་ཤག་དེ་ངོ་དེབ་ནང་དེ་འདྲ་དེ་འདྲ་འདུག་ཟེར་ཅི་ཆ་ཚང་ཡང་ཅིག་སྙན་སེང་ཞུས་ཡོད་རེད་དེ་འདི་ཏ་རིག་བཅུ་ཉིན་མོ་འདི་ལ་རེད་ད་ག་ནང་བཞིན་གྱི། འདིའི་སྔོན་ཁོ་རང་ནས་བཀའ་མོལ་ཞིག་གར་འགྲོ་དགོས་ལབ་ཡོད་ན། ད་ལྟ་བོད་དང་རྒྱ་ནག་ནང་ལོག་ལ་བརྙན་འཕྲིན་ཅིག་འགྲོ་བསྡད་ཀྱི་འདུག་ད་དམིགས་བསལ་རྒྱ་ནག་ནང་ལོག་ལ་སྐད་ཆ་ཞེ་པོ་བཤད་ཀྱི་འདུག་སོགས་བྱས་རྗེས་ཕལ་ཆེར་ཉི་མ་བཅོ་ལྔ་ཉི་ཤུ་འགྲོ་ཚར་རེད། ད་དེ་འདྲ་ང་ཚོ་བཀའ་མོལ་ཞིག་སླེབས་ཡོང་དུས་ཙམ་པ་ལ་ཡང་ཏ་རིག་བཅུ་བཞི་བཅོ་ལྔ་འདྲ་བ་ལ་གཞི་ནས་བོད་ནང་སླེབས་ཤག་ཟེར་ཡག་དང་རྒྱ་ནག་སླེབས་ཤག་ཟེར་དུས། འདི་གིས་གོ་བ་ཅིག་ག་རེ་འགྲོ་གི་རེད་ཟེར་ཞུས་པ་ཡིན་ན། ག་འདྲར་ཨ་ལས་ད་འདི་རྒྱལ་སྤྱིའི་ནང་ལོག་ནས་ཕ་གིར་འཛུལ་འདུག་བ་ཟེར་ཡག་ཅིག། ད་དང་པོ་བོད་ཀྱི་ནང་ལ་ཡང་ཆེད་དུ་མངགས་ནས་རྒྱ་མིས་ཀྱིས་ད་ག་འདིར་ངན་ཇུས་ཀྱི་ཐོག་ནས་བཏང་བ་འདིས་ག་ལེར་ག་ལེར་ཡང་ཅིག་ནག་བསུབ་བྱ་ཡང་འགྲོ་ཡ་འདི་འདྲའི་གི་ཅིག་ཉེན་ཁ་ཅིག་ཏན་ཏན་སླེབས་ཀྱི་འདུག་དེ་ཡིན་དུས་ང་རང་ཚོ་ཉམས་ཞིབ་བྱེད་མཁན་ཚོ་ཡིན་པའི་ནའང་རེད་གསལ་པོ་ཞེ་པོ་ཅིག་དངོས་གནས་ཁོར་ཁུངས་གཏུགས་ཡོང་དུས་ཙམ་པ་ལ་ཡང་བོད་ནང་ལོགས་ལ་ཡང་རེད་རྒྱ་ནག་ནང་ལོགས་ལ་ཡང་ང་རང་ཚོ་དེ NDTV དང Hindustan Times གི་སྦད་དེ་ཁྱབ་བསྒྲགས་མ་བྱས་སྔོན་ཁོ་རང་ནས་ཡག་གི་ཡོད་པ་གསལ་པོ་ཞེ་པོ་ཅིག་གང་ཟེར་ངའི་སྙན་ཐོ་འདི་ནང་ལོགས་ལ་ཡང་གསལ་པོ་ཞེ་པོ་ཅིག་བྲིས་ཡོད་བོད་དང་རྒྱ་ནག་ནང་ལོགས་ལ་ཡང་ག་ཇེ་འགྲོ་ཞེས་ཨ་ཟེ་དེ་བཀྲམས་མེད། དེ་བཟོས་དུས་ཙམ་པ་དངོས་སུ་ང་རང་ཚོ་མ་དོན་བྱས་ད་ང་མཐོང་སོང་ཟེར་ཡག་ད་འདི་བཤད་མཁན་བྱུང་ཡོད་མ་རེད་ཡིན་ནས་ང་ཚོ་ཡང་མ་སྐད་ཆ་དྲིས་ཡོང་དུས་གསལ་པོ་ཞེ་པོ་ཅིག་ཡོད་རེད་ངས་གིས་འདི་རྩོམ་འདི་བཏོན་འདི་ཏ་རིག་བཅུ་གཉིས་དགོང་དག་ལ་ཡང་ཨན་ངོ་དེབ་དང་ཆ་ཚང་ནང་བཏང་རེད་ད་ས་ཁུལ་ས་ཁུལ་གང་ཚང་མ་ནང་ལ་ཡང་ཨན་རྒྱལ་སྤྱིའི་གི་གང་ལྟར་ཚོང་ཟོག་གི་ཨན་རི་གང་ལྟར International Business Times གི་སང་ཉིན་ཞོགས་ཀ་ཡང་ཏ་རིག་བཅོ་གསུམ་ཉིན་མོ་འདི་ལ་ཡང་ཨན་རྒྱ་གྲགས་བོད་གྲགས་བྱས་བྱས་ཁོ་རང་ཚོ་ཁྱབ་བསྒྲགས་འདི་ཁོ་རང་ཚོ་ངོ་དེབ་ནང་བཏོན་ཞག་ཁོ་རང་ཚོ་གི་དྲ་རྒྱའི་ནང་ལ་ཁོ་ཚོའི་དྲ་རྒྱ་འདི་ད་རྒྱལ་སྤྱིའི་ནང་ལོགས་ནས་ཡང་ས་ཡ་བརྒྱད་ཅུ་ལྷག་གི་ཀློག་པ་པོ་ཡོད་མཁན་དེ་འདྲའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་རྒྱ་གར་ནང་ལོགས་ལ་ཡང་ས་ཡ་བཅོ་ལྔ་ལྷག་ཀློག་པ་པོ་ཡོད་རེད་འདི་ཏ་རིག་བཅོ་གསུམ་ཉིན་མོ་འདི་ལ་ཡང་བཀྲམས་རེད་རྒྱལ་སྤྱིའི་སྡིངས་ཆའི་ནང་ལ་ཡང་དེ་ག་ནང་བཞིན་འདི་ཉིན་མོ་དེ་ག་རང་ལ་ཡང་རྒྱ་གར་ནང་ལོགས་ཀྱི Indian Narratives ཞེས་ཅིག་ཡང་ཨ་ཡོད་ནང་གི་ད་ཡོད་རྒྱ་གར་གི་བློན་ཆེན་ཁག་རེད་རྒྱ་གར་གྱི་ཡང་ཅིག་བདེ་འཇགས་དང་འབྲེལ་བ་ཡོད་མཁན་རྩོམ་པ་པོ་ད་མང་པོ་ཅིག་ད་ཅིག་བེད་སྤྱོད་བྱེད་བསྡད་ས་དེ་འདྲའི་གི་ནང་ལ་ཡང་བཏང་ཡོད་རེད་འདི་བཟོས་དུས་ཙམ་ན་ང་རང་ལ་ཡང་རྒྱལ་སྤྱིའི། Twitter དང་ངོ་དེབ་དེ་ག་ནང་བཞིན YouTube ནང་ལ་ཡིན་སན་དང་རོ་པར་རིད་ཀྱི་མིང་ཐོག་ནས་གང་ལྟར་ད་ཅིག་བརྙན་ཐུང་དེ་སྤྱི་ཚོགས་བརྒྱུད་ལམ་ནང་ལོགས་ལ་ཤུགས་ཆེན་པོ་ཁྱབ་སྤེལ་བྱས་ཡོད་པའི་སྐོར་ལ་ཅིག་གསུངས་སོང་བརྙན་ཐུང་དེ་ཐོག་མ་ཁྱབ་སྤེལ་བྱེད་མཁན་དེ་ད་མིང་རྫུན་མ་ཡིན་པའི་གི་རོ་པར་རིད་དང། རོ་པར་རིད་ཟེར་ན་ཡིན་སན་དང་རོ་པར་རིད་ཡིན་པ་དེ་བློ་བཟང་ཡེ་ཤེས་ལགས་ལ་མཁྱེན་རྟོགས་ག་འདྲ་བྱུང་སོང་ག་འདྲ་བྱས་ནས་བྱུང་བ་ཡིན་ན་བློ་བཟང་ཡེ་ཤེས་ལགས་ཀྱིས་དེ་ཞིབ་འཇུག་རྩད་གཅོད་དེ་ག་འདྲ་བྱས་ནས་བྱེད་ཐུབ་སོང། ང་ཚོ་ག་དུས་ཡིན་པའི་ནའང་སྔོན་འགྲོ་ཞིག་རྒྱ་གར་འགྲོ་དུས་ཙམ་པ་ད་རྒྱ་ནག་གི་དཔེར་ན་ཆ་སྔོན་མ་ཉིས་སྟོང་བརྒྱད་ལོར་ལ་ཡང་ངས་དཔེ་མཚོན་ཅིག་ཞུས་པ་ཡིན་ན་ཉིས་སྟོང་བརྒྱད་ལ་ཡང་ང་རང་གི་ཉམས་ཞིབ་ཅིག་བྱས་རྗེས་གང་ལྟར Dragon Stutters Designs ཞེས་ཀྱི་ངས་རྩོམ་ཆེན་པོ་ཡུན་རིང་པོ་ཞིག་བྲིས་ཡོད། དེའི་ནང་ལོགས་ལ་ཡང་གསལ་པོ་ཞེ་པོ་ཅིག་ཡར་སྔོག་མར་སྔོག་བྱས་ཡོང་དུས་ཙམ་པ་རྒྱ་ནག་ནང་ལོགས་ལ SMS ཡང་རྗེས་ནས

དེ་འདྲ་ད་ག་རང་ཆེད་དུ་ཁྱབ་བསྒྲགས་ད་ག་རང་བྱ་ཆེད་དུ་མིང་རྫུན་མ་འདི་འདྲས་ཀྱི་ཐོག་ནས་བཟོས་པ་འདི་གསལ་པོ་ཞེ་གཅིག་རེད་ལགས། རེད་ཚེ་རིང་སྐྱིད་ལགས་ད་ལྟ་བློ་བཟང་ཡེ་ཤེས་ལགས་ཀྱིས་གོང་ལ་འདི་གཅིག་གསུངས་རེད་བརྙན་ཐུང་དེ་ད་ད་ལྟ་གཅིག་རྒྱལ་སྤྱིའི་གི་ནུབ་ཕྱོགས་རྒྱལ་ཁབ་ཟེར་དགོས་རེད་ད་ལྟ་རྒྱ་ནག་གི་ཕྱི་ལ་ཁྱབ་སྤེལ་ཤུགས་ཆེན་པོ་མ་ཕྱིན་པའི་གོང་ལ་རྒྱ་ནག་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་ནང་ལ་བརྙན་ཐུང་དེ་ཁྱབ་སྤེལ་འགྲོ་བཞིན་པའི་འགྲོ་བཞིན་ཡོད་པའི་གི་སྐོར་ལ་གཅིག་གསུངས་རེད་དེ་འདྲས་གཅིག་ཚེ་རིང་སྐྱིད་ལགས་ཐུགས་སྣང་བྱུང་སོང་བྱུང་མ་སོང་ཨ་ནི་ད་ག་ནང་བཞིན་རྒྱ་ནག་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་ནང་ལོགས་ལ་བརྙན་ཐུང་དེ་ཐོག་མར་ག་དུས་འདྲ་བོ་ཅིག་སླེབས་ཡ་འགོ་བཙུགས་དོན། ད་ལྟ་བློ་བཟང་ཡེ་ཤེས་ལགས་ཁོང་རྣམ་པ་ཞིབ་འཇུག་པ་ཡིན་དུས་སྐབས་ལ་ཕལ་ཆེར་ཏན་ཏན་ཁོང་རྣམ་པ་ལ་བདེན་དཔང་དང་དེ་འདྲས་ཡོད་ས་རེད་བསམ་གྱི་འདུག་ར་ཨ་ཡིན་ན་ང་རང་ཉིད་ཀྱི་ཡིན་ན་ད་ལྟ་བརྙན་པར་དེ་ཚེས་དགུ་གི་ཉིན་བར་དུ་ཕྱི་ལོགས་ལ་དེ་ད་ལྟ་ལོག་འགྲེལ་ལབ་དགོས་རེད་འགྲེལ་བཤད་ལོག་པ་བྱེད་ཡོང་རྒྱུ་དེ་ཚེས་བརྒྱད་ཚེས་བརྒྱད་བར་དུ་ང་མཐོང་མ་མྱོང། ཨ་ནི། དེ་རྒྱ་ནག་གི་ནང་ལ་དམིགས་བསལ་གྱི་རྒྱ་ནག་གི་ནང་ལ་དེ་འདྲི། རྗེས་ནས་ང་རང་གི་གོ་བ་ཡིན་ན། མི་ཁ་ཤས་ཁ་ཤས་གི་དེ་འདྲ་བཤད་གི་འདུག་དེ་འདྲ་གི་བརྙན་ཅིག་བསྐུར་གི་འདུག་ལབ་ཡ་མ་གཞི་སྤྱིར་བཏང་རྒྱ་ནག་གི་དྲ་རྒྱའི་བརྒྱུད་ལམ་ཁག་ལ་ཏཱ་ལའི་བླ་མ་ལབ་ཡ་གི་ཚིག་དང། ཡང་ན་ཏཱ་ལའི་ལབ་ཡ་གི་ཚིག་དེ་ཚོ་བཀག་ཡོད་དུས་སྐབས་ལ།

ང་རང་གིས་ད་ལྟ་གནས་ཚུལ་འདི་ལ་ད་གསར་འགོད་པ་ཅིག་གི་ངོས་ནས་ད་རྒྱུན་དུ་ནས་དྲ་རྒྱའི་བརྒྱུད་ལམ་ལ་དོ་སྣང་བྱེད་མཁན་དེའི་ནང་ནས་ཀྱང་རྒྱ་ནག་གི་དྲ་རྒྱའི་བརྒྱུད་ལམ་གྱི་ནང་གི་ད་གླེང་གཞི་ཡིན་ན་འདྲ་དེ་ཚོ་ལ་དོ་སྣང་བྱེད་བསྡད་མཁན་གྱི་མི་ཅིག་གི་ངོས་ནས་བཤད་ན། རྒྱ་ནག་གི་ནང་ལ་ད་རྒྱ་ནག་གཞུང་གི་མགྲིན་ཚབ་པ་རང་བྱས་ནས་སྐད་ཆ་བཤད་བསྡད་མཁན་གྱི་མི་གྲངས་ས་ཡ་མང་པོ་གི་རྗེས་འདེད་བྱེད་ཡོང་མཁན་གྱི་མི་ཁ་ཤས་ཅིག་ཡོད་པ་རེད། ད་ག་ནང་བཞིན་གྱི་གསར་འགྱུར་བརྒྱུད་ལམ་ཁག་ཁ་ཤས་ཅིག་ཡོད་པ་རེད། དེ་ཚོ་ག་དུས་ཡིན་ན་ཡང་གཞུང་གི་ལངས་ཕྱོགས་དེ་གསལ་སྟོན་བྱས་ནས་དེའི་སྒང་ལ་ད་རྒྱ་གི་དྲ་དམག་ལབ་ན་འདྲ་ད་གང་ལྟར་དྲ་རྒྱའི་སྒང་ལ་ལན་རྒྱག་མཁན་དང་སྐད་ཆ་བཤད་མཁན་འདི་འདྲ་གི་མང་པོ་གིས་དེ་ཡང་བསྐྱར་འགྲེམས་སྤེལ་བྱས་ཨ་ནི་དེའི་སྒང་ལ་གླེང་གཞི་བཟོས་ཨ་ནི་ཁོ་ཚོ་དེ་འདྲ་གི་དྲ་རྒྱའི་སྒང་ལ་དམག་ཐབས་གཅིག་འདྲ་བོ་གཅིག་ཡོད་རེད་དེ་བྱེད་སྟངས་གཅིག་གླེང་གཞི་གཅིག་ཆེན་པོ་བཟོ་ཡ་ལ། ད་ཐེངས་གི་ཡིན་ན། ད་ལྟ་ཕྱིའི་རྒྱལ་ཁབ་ཁག་ནས་གནས་ཚུལ་འགྲེམས་སྤེལ་བྱས་ནས་ཤུགས་ཆེན་པོ་སོང་ཚར་ནས་རྗེས་ནས་ཨ་ནི་རྒྱ་ནག་གི་ཝེ་པོ་དྲ་ཚིགས་སྒང་ལ་མི་དེ་ཚོ་གི་ཡང་བསྐྱར་ད་ལྟ་དེ་རྒྱ་ནག་གཞུང་འབྲེལ་གྱི་གསར་ཁང་དང་ད་ལྟ་གཞུང་འབྲེལ་གྱི་མགྲིན་ཚབ་པ་དེ་ཚོ་གི་ཨ་ནི་གནས་ཚུལ་སྤེལ་བྱས་ཨ་ནི་ཆེན་པོ་བཟོས་ནས་ཨ་ནི་གཞི་ནས་ཏཱ་ལའི་བླ་མ་ལབ་ཡ་གི་ཚིག་དང་ཏཱ་ལའི་ལབ་ཡ་གི་ཚིག་དེ་ཚོ་བཀག་ཡོད་པ་ཨ་ནི

བཙན་བཟུང་མ་བྱས་པའི་སྔོན་གྱི་ད་བོད་དེ་ཁོ་ཚོ་རྒྱ་མི་གི་བཤད་སྟངས་ཡིན་ན་ད་བོད་རྙིང་པ་དེ་ད་དཔེ་མུན་ནག་ཡིན་པ་ཨ་ནི་ད་དེ་འདྲའི་ག་རེ་ལབ་དགོས་རེད་བྱིས་པ་ལ་བཙན་གཡེམ་ལ་སོགས་པ་ད་གནས་ཚུལ་ཆུང་ཆུང་ཡིན་པ་ཨ་ནི་མི་གི་པགས་པ་གི་ཅིག་རྔ་བཟོ་གི་ཡོད་པ་ད་སྔོན་མ་གི་ཅིག་བཤད་སྟངས་ཅིག་བ་ར་ཁོ་ཚོ་གི་རེད་རེད་སྐྱིད་གི་རེད་ལོ་རྒྱུས་དེ་ཚོ་ཡང་བསྐྱར་བཤད་ཡོང་བྱེད། ཨ་ནི་དེའི་ནང་གི་ད་ལྟ་བོད་པ་གི་ནང་བོད་རྒྱུད་ནང་བསྟན་གི་སྒང་ལ་ད་ཅིག་མིག་གི་མཐོང་ན་ང་ཚོའི་དང་ལེན་བྱེད་མ་ཐུབ་ཡག་གི་མུན་ནག་གི་ཆ་མང་པོ་ཅིག་ཡོད་པ་དེ་འདྲ་དེ་འདྲ་གསལ་བསྒྲགས་བྱེད་ཡག་དཔེ་སྔོན་མ་ནས་གྲ་སྒྲིག་བྱེད་ཡོད་རྒྱུ་ནང་བཞིན་གི་པར་ཨ་ནི་འགྲེལ་བཤད་དེ་ཚོ་ཁྲག་ཁྲག་ཁྲག་ལབ་ནས་དཔེ་དི་དཔེ་མང་པོ་སླེབས་སོང་ར་བ་ངའི་དོ་སྣང་བྱེད་སྟངས་དང་བརྒྱུད་རིམ་དེ་དེ་འདྲ་ཅིག་བྱུང་སོང་དང་པོ་ད་ལྟ་བློ་བཟང་ཡེ་ཤེས་ལགས་གི་སྒང་ནས་གསུངས་པ་ནང་བཞིན་གི་རྒྱལ་སྤྱིའི་སྤྱི་ཚོགས་གི་ནང་ལ།

སོང་བ་ནང་བཞིན་དེ་རྒྱ་ནག་གི་དྲ་ཚིགས་ཁག་ལ་འགྲོ་གི་འདུག་ལ་དེ་རྒྱ་ནག་གི་དྲ་ཚིགས་ཧ་ལས་བ་མང་པོ་ཡོད་རེད་བ། རེད་རེད་རེད་རྒྱ་ནག་གི་དྲ་ཚིགས་མང་པོ་ཡོད་རེད་འོང་འདི་འདྲ་ཡིན་སྲིད། དེའི་ནང་ལ་གཅིག་བྱས་ན ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་མཚན་མ་བྲིས་བ་སྒང་ནས་བརྙན་དེ་ཚོ་འགྲོ་ཡོད་སྲིད་གི་རེད། ང་དེ་ངས་ཤེས་མ་སོང་ཟེར་ཡ་དེ་ཡིན། ངས་ཤེས་ཡ་ཨང། དེ། ཕྱིའི་རྒྱལ་ཁབ་ཁག་ནས་དཔེ་ལེན་ན་རྒྱ་གར་དང་འདི་ཚོ་གསར་འགྱུར་བརྒྱུད་ལམ་ཁག་ལ་སླེབས་ཚར་ནུས་བྱས་ནས་སླེབས་ཚར་བའི་རྗེས་སུ་ཨ་ནི་ད་ལྟ་རྒྱ་ནག་གཞུང་འབྲེལ་གྱི་མགྲིན་ཚབ་པ་ཧུའུ་ཞི་ཅིན། གོ་ལའི་དུས་བབ་ཀྱི་རྩོམ་སྒྲིག་པ་ཟེར་བ་རེད་ད་ག་ནང་བཞིན་གྱི་གོ་ལའི་དུས་བབ་ད་ག་ནང་བཞིན་གྱི་ད་རྒྱ་ནག་གཞུང་འབྲེལ་གྱི་གསར་ཁང་དཔེ་མང་པོ་ཡོད་རེད་ཨ་ནི་རྒྱ་ནག་གཞུང་གིས་ངོས་འཛིན་བྱས་ཡོད་པ་གི་ད་དཔེ་བཞག་ན་གཅིག་གཅིག་དུས་དེབ་ཀྱི་རྩོམ་སྒྲིག་པ་རེད་ཟེར་ཡ་གཅིག་གསར་འགོད་པ་རེད་ཟེར་ཡ་གཅིག་དཔྱད་བརྗོད་པ་རེད་ཟེར་ཡ་དེ་འདྲའི་རྒྱ་ནག་ད་ལྟ་འདི་སི་ན་འདི་དྲ་ཚིགས་འདི་གིས་ངོས་འཛིན་བྱས་ཡོད་རྒྱུ་གི་མི།

གཙོ་རྒྱུགས་ཀྱི་ཝེ་པོ་ཟེར་ཡ་གི་དྲ་ཚིགས་འདི་ཚོ་གི་སྒང་གི་གླེང་གཞི་ཆེ་ཤོས་དང་ཡོངས་གྲགས་ཀྱི་ཐོག་ནས་ཨ་ལས། འདི། རྒྱལ་བ་རིན་པོ་ཆེ་གི་མཚན་མ་བཀག་པ་བྱས་ཡོངས་གྲགས་ཀྱི་ཐོག་ནས་མི་ཚང་མ་གི་སྐད་ཆ་བཤད་ཡ་དང་དེ་མཐོང་ཡ་ཅིག་བ་ར་དེ་དེ་ཞུ་གི་ཡོད། དེ་མ་གཞི་ནས་ཡ་ཁོང་རྣམ་པ་ཞིབ་འཇུག་པ་ཁོང་རྣམ་པ་གི་ཆེ་དེ་མ་རེད་དང་ཡང་ན་དེ་བྱུང་མ་སོང་དེ་འདྲའི་རྩ་བ་ཉིད་ནས་བཤད་གི་མེད་དེ་འདི་ངེད་གཉིས་མ་མཐུན་པ་ཡོད་མ་རེད་བསམ་གི་འདུག་དེ། དེ་བྱས་ཨ་ནི།

ཁ་ཤས་བ་ནི་དྲ་ངོས་དྲ་ངོས་ཀྱི་གླེང་གཞི་ཆེ་ཤོས་ལ་གྱུར་བ་དང་རང་བཞིན་གྱིས་མཐོང་ཡོང་གི་ཡོད་པ་དེ་དེ་སྐུ་མདུན་གྱི་ད་ལྟ་བརྙན་དེ་དང་ཨ་ནི་ད་ལྟ་ད་བོད་པ་གི་སྔོན་མ་གི་བརྙན་དང་ཨ་ནི་ད་ག་ནང་བཞིན་གྱི་ད་དེའི་སྒང་ལ་སྒྲུང་མང་པོ་བཟོས་ཡོད་བ་རེད་དེ་གཅིག་པོ་མ་རེད་དེའི་རྗེས་ནས་ཨ་ནི ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་ཨོ་ད་དེ་གཅིག་པོ་མ་རེད་དེ་འདི་འདྲ་གི་བྱ་སྤྱོད་སྔོན་མ་མང་པོ་བྱུང་རེད་ལབ་ནས་གནས་ཚུལ་དཔེ་མང་པོ་བཟོ་ཡ་གི་ཁོ་ཚོའི་ཐབས་ཇུས་བཏང་རེད་དེ་ཡིན་ན་དེ་ད་རྒྱལ་སྤྱི་སྤྱི་ཚོགས་གི་དོ་སྣང་བྱུང་ཡོད་པ་མ་རེད་བ་དེ་ནང་བཞིན་གི་ད་སྐུ་མདུན་འཛམ་བུ་གླིང་གི་གནད་ཡོད་མི་སྣ་མང་པོ་ལ་མཇལ་འཕྲད་བྱེད་རྒྱུ་ཨ་ནི་ད་ག་ནང་བཞིན་གི་སྐད་གྲགས་ཆེན་པོ་མང་པོ་མཇལ་འཕྲད་བྱེད་རྒྱུ་ཨ་ནི་ཕྲུ་གུ་དང་ད་མི་མང་དང་དེ་ཚོ་ལ་བཀའ་སློབ་གནང་ཡ་གི་སྐུ་པར་དང་དེ་ནས་བརྙན། དེ་ཚོ་མང་པོ་ཅིག་སྒྲིག་སྦྱོར་དང་འགྲེལ་བཤད་མ་འདྲ་བ་བརྒྱབ་ཡོད་རྒྱུ་ཧ་ལས་བ་མང་པོ་ཚེས་བཅོ་ལྔ་དང་ཚེས་བཅུ་དྲུག་འདྲ་བོ་ཅིག་ཡིན་ན་བོད་ནང་གི་བོད་མི་དེ་ཚོ་ཡིན་ན་ཡ་ཕར་རྒྱལ་བ་རིན་པོ་ཆེ་ཚེ་གི་འདི་དྲ་རྒྱའི་སྒང་ནས་མཚན་མ་བཀོད་པ་བྱས་ཚུལ་མཐོང་ཡོང་གི་འདུག་དཔེ་མང་པོ་ཅིག་ཨ་ནི་རེད་མ་ང་བོད་ནང་གི་མི་ཁ་ཤས་ལ་སྐད་ཆ་བཤད་རྒྱུ་བྱུང་ད་ཁབ་ཐིག་དང་དེ་འདྲ་ཉན་དགོས་གི་མ་རེད་འདི་རྫུན་མ་རེད་འདི་ལྟར་བཤད་དགོས་གི་མ་རེད་དེ་ང་རང་གི་ང་རང་གི་བརྒྱུད་ལམ་དེ་ཚོ་ལ

གང་ཡིན་ཟེར་ན་ད་བདེན་པ་མང་པོ་ཡོད་རེད་བ། བདེན་པ་མང་པོ་ཡོད་དུས་ཙམ་པ་ངས་ད་ལྟ་གོ་ཡོད་དུས་རྩོམ་བྲིས་དུས་ཁོ་རང་ནི་ཏ་རིག་བཅུ་ཉིན་མོ་ཁོ་རང་ནས་ད་ལྟ་ཡ་གནས་ཚུལ་ཆ་ཚང་ར་སྤྲོད་བྱས་བྱས་ཡ་ང་རང་ཚོ་འབྲེལ་ཡོད་ལྷན་ཁང་ནས་ཡར་ཕུལ་ཡིན་འདི་སྐབས་ལ་གསལ་པོ་ཞེ་པོ་ཅིག་བོད་དང་རྒྱ་ནག་ནང་ལོགས་འདི་འདྲ་ཅིག་འགྲོ་བསྡད་ཀྱི་འདུག་ཟེར་ཡ་ཅིག་གོ། གོ་ཡོད་དུས་ཙམ་པ་ལ་ཡ་ཨེ་ནས་ད་ཅིག་ག་རེ་མི་འདི་གསལ་པོ་ཞིག་རག་མི་འདུག

བ་ཡི་འདུག་ད་ལྟ་དུས་ཚོད་ནང་ལ་སླེབས་ཡོང་དུས་ཁོ་གསལ་པོ་ཞེ་པོ་ཅིག་གང་ལྟར་ཕྱི་རྒྱལ་ནས་ཚུར་སླེབས་པའི་ཚོར་སྣང་པ་ཅིག་ཐོན་གྱི་ཡོད་པ་རེད་ལགས།
དེ་ཡིན་དུས་ང་ཚོས་ཞུ་དུས་ཙམ་པར་ཡང་གང་ལྟར་དེའི་ངོས་ལ་ཡང་གང་ལྟར་ད་ཡོང་ས་དེ་ཕ་གི་ཡིན་པ་དེ་ད་ང་འདྲ་བོ་བྱས་ན་མཚམས་མཚམས་ཅིག་གར་སོང་ཉམས་ཞིབ་པ་སི་ཏུ་སྔོན་ཕྱིན་ན་ད་ཅིག་ད་ཁོ་དཀྱིལ་ལ་བསྡད་དགོས་རེད་བ་ད་ང་རང་ཚོ་ཚོར་བ་ཤུགས་ཆེན་པོ་ཡོད་དུས་སོ་སོ་བོད་པ་ཅིག་ཡིན་དུས་ཙམ་པ་འཐབ་རྩོད་པ་འདྲ་བོ་ཅིག་ཡིན་དུས་ཙམ་པ་རང་བཞིན་གྱིས

ཅིག་སྐད་སྙན་གྲོགས་ཆགས་སོང་རེད་ད་ཅིག་གོ་སྐབས་འདྲ་བོ་ཅིག་ཆགས་བསྡད་པ་འདུག་ཁོང་སོ་སོ་རྩ་བའི་བླ་མ་ལ་ཡིད་ཆེས་ཡོད་ཡོད་འདུག་བསམ་པ་ཁོ་ཁོ་རང་བཞིན་གྱི་ཅིག་ཨེ་ན་ང་རང་བོད་ནང་ལོགས་ལ་ད་མགོན་པོ་མཆོག་གི་བརྩེ་བ་འདྲ་ན་དུ་ད་ག་རང་ཡིན་འདུག་བསམ་ཁོ་ཧང་སངས་ཡོད་མ་རེད་བ་ཁོ་ཧོན་ཐོར་དགོས་པ་ཡོད་མེད་དུས་ཨེ་འདི་ཡག་པོ་འདྲ་བོ་ཅིག་བྱུང་བ་འདྲ་བོ་ཅིག་རེད་བློ་བཟང་ཡེ་ཤེས་ལགས་ད་འདི་ནས་ངས་འདི་ཅིག་བཀའ་འདྲི་ཞུ་ཆོག་པ་བྱེད་བློ་བཟང་ཡེ་ཤེས་ལགས་རྒྱ་གར་ལ་བཞུགས་ཀྱི་ཡོད་རེད་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་འདི་ཚོ་ལ་དོ་སྣང་ཆེན་པོ་མང་པོ་གཟིགས་ཀྱི་ཡོད་ཀྱི་རེད། ད་བརྙན་ཐུང་དེ་སྤྱི་ཚོགས་བརྒྱུད་ལམ་ཁག་ནང་ལོགས་ལ་ཁྱབ་སྤེལ་ཕྱིན་པའི་རྗེས་སུ་བརྙན་ཐུང་དེ་རྒྱལ་སྤྱིའི་གི་གང་དག་ཅིག་གི་མིང་ཡོད་པའི་གི་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་སྒྲུག་མཁན་མང་ཆེ་རྒྱ་གར་ལ་ཡོད་པའི་གི་གསར་འགྱུར་བརྒྱུད་ལམ་ཁག་ཆགས་བསྡད་ཀྱི་འདུག NDTV དང་ད་རྒྱ་གར་ནང་གི་བརྒྱུད་ལམ་མང་ཆེ་བས་གི་འདིའི་ཐད་ལ་གནས་ཚུལ་རིང་ཐུང་ལ་མ་འདྲ་བའི་གང་དག་སྤེལ་ཡོད་ས་རེད་རྒྱ་གར་ནང་གི་གསར་འགྱུར་བརྒྱུད་ལམ་ཁག་གིས་བརྙན་ཐུང་གི་རྒྱབ་ལྗོངས་དང་གནས་སྟངས་དང་དུས་ཚོད་དང་ཆ་ཚང་ལ་ཞིབ་འཇུག་མ་བྱས་ནས། ད་སྤྱི་ཚོགས་བརྒྱུད་ལམ་ནང་ལ་ཡོད་པའི་སྐར་ཆ་ཁ་ཤས་ཀྱི་བརྙན་ཐུང་གཅིག་གཞི་ལ་བཞག་ནས་གནས་ཚུལ་སྤེལ་དེ་གང་འདྲ་ཅིག་ནས་བྱུང་རེད་དགོངས་ཏེ། རིག་འཛིན་ལགས། གཅིག་གནས་ཚུལ་དེ་བྱུང་དུས་ཙམ་པ་ལ། ད

བེད་ཚགས་པར་ནང་ལ་ཡང་འགྲོ་སོང་བཏང་བྱས་ཚགས་པར་གྱི་བེད་ཤོག་ལྷེ་ཆ་ཚང་བེད་བཞི་ལྔ་དེ་འདྲ་ཉོས་བྱས་བེད་རྒྱ་མིའི་གི་འཁྱོག་བཤད་ཀྱི་གནད་ད་ག་ནས་བོད་དེ་བེད་ད་ལྷ་ཡུལ་ནང་བཞིན་བཟོས་ཡོད་པ་དང་རྒྱ་མིས་བོད་ནང་སླེབས་རྗེས་ཡག་པོ་བྱུང་ཡོད་པ་དང་བོད་པ་སྐྱིད་པོ་ཡོད་པ་དེ་འདྲ་རྒྱ་གར་ནང་ལོགས་ཀྱི་གསར་འགྱུར་ཚགས་པར་སྐད་གྲགས་ཆེས་ཆེ། སྔོན་མ་ཡིན་ན་ཁ་ཤས་ཅིག་ཡོད་རེད་ད་དེང་སང་མང་ཅིག་གིས་ལེན་གྱི་ཡོད་རེད་འདི་དེ་ཨིན་ཇི་ནང་ཡིན་ན Advertorial ལབ་ཀྱི་རེད་བ Advertorial འདི་དངུལ་ལེན་བྱས་ཁྱབ་བསྒྲགས་བྱེད་རོགས་བྱེད་ཀྱི་ཡོད་རེད་དངོས་གནས་བྱས་ན་ཁོ་ཆབ་སྲིད་ཀྱི་གནས་སྟངས་གཅིག་གི་ཐོག་ནས་རེད་བདེན་པ་དང་མང་པོ་ཅིག་ཐོག་ནས་གསར་འགྱུར་གྱི་རང་དབང་དང་ཆེ་མཐོང་འདི་བརླག་འགྲོ་གི་རེད་བ་དངུལ་དོན་དག་ལ་ཡ་ཨ་ནི་འཁྱོག་བཤད་འདི་འདྲ་བཀྲམ་པ་ཡིན་ན་ད་འདི་རྒྱ་གར་ནང་ལ་མང་དུ་མང་དུ་འདུག་བསམ་བློ་ཚབས་ཆེར་ཆེར་ཆེར་འགྲོ་གི་ཡོད་རེད

ངས་བྱས་ན་གཅིག་བྱས་ན་བཟང་ཕྱོགས་ཀྱི་ཐོག་ནས་ད་གཞུང་གི་ཐོག་ནས་དེ་འདྲའི་ལངས་ཕྱོགས་ཡོད་ཀྱི་རེད་བསམ་གྱི་འདུག་སྟངས་འཛིན་འདྲ་བོ་ཅིག་རེད་བ་གང་ཡིན་ཟེར་ན། འདི་ནང་བཞིན་འགྲོ་སོང་ན་ཞེད་སྣང་ཚ་བོ་ཞེ་པོ་ཅིག་རེད་བ། དེ་ཡིན་དུས་ཙམ་པ་ལ་ཡ་ད་ལྟ་ང་རང་ཚོ་མཐོང་བསྡད་ཀྱི་ཆ་ཚང་ག་རེ་ཟེར་ན NDTV Hindustan Times ཁོ་ཚོ་གི་ཚགས་པར་ནང་ལ་མ་རེད། ཁོ་ཚོ་གི་དྲ་རྒྱའི་ནང་ལོགས་ལ་ཡ།

དེ་འབྲེལ་གྱིས་གང་དག་ཅིག་བོད་མི་ཚོ་ལ་དགོངས་སེལ་ཞུས་པའི་བརྙན་ཐུང་དེའི་ཐོག་ནས་གནས་ཚུལ་བཟོས་པ་དེ་ཚོའི་ཐད་ལ་དགོངས་སེལ་ཞུས་པ་དང་མ་འོངས་པ་ལ་ད་གཟབ་གཟབ་བྱེད་ཀྱི་ཡིན་ཟེར་ཡ་གི་ཁས་ལེན་བྱས་པའི་གྱི་གནས་ཚུལ་དེ་འདྲའི་ཁ་ཤས་ཅིག་བྱུང་ཡོད་རེད་འདི་གཅིག་བྱས་དེ་ནས་ཡང་ཅིག་ཚེ་རིང་སྐྱིད་ལ་བཀའ་འདྲི་ཞུས་གཅིག་དེ་ད་བོད་ནང་གི་ད་ངས་གོང་ལ་ཞུས་པ་ནང་བཞིན་བོད་ནང་གི་བོད་མི་མང་པོ་ཅིག་གིས་དྲ་ལམ་ཐོག་ནས་རང་དབང་གི་ཐོག་ནས་གོང་ས་མཆོག་དང་འབྲེལ་བའི་གྱི་གནས་ཚུལ། འཚོལ་ཞིབ་བྱེད་ཡ་ལྟ་ཀློག་ཐུབ་ཡ་འདི་འདྲ་བྱུང་ཡོད་དུས་བོད་ནང་གི་བུད་མེད་ཅིག་གིས་མཆན་འདི་འདྲས་ཅིག་བྲིས་འདུག་འདི་ཅིག་གསན་ན། འབྲེལ་ཀློག། སྒྲ་ལ་མེད་དགོངས་འགལ་མེད་པ་བྱེད། འགྲེལ་ལོག་ཡིན་མིན་ལ་མ་ལྟོས་པ་རྐྱེན་ངན་གྲོགས་ལ་ཤར་ཏེ་རང་དབང་ཐོག་ནས་རྒྱལ་བ་རིན་པོ་ཆེ་ཞལ་མཇལ་རྒྱུ་བྱུང་བ་ལ། དགའ་ཚོར་དཔག་མེད་བྱུང་ཞེས་པའི་གི་མཆན་ཅིག་བྲིས་འདུག་འདི་འདྲ་བའི་གི་ཡང་སྤྱི་ཚོགས་བརྒྱུད་ལམ་ནང་ལ། བོད་ནང་ལ་ཡོད་པའི་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱེད་མཁན་བོད་མི་ཚོ་གིས་གོང་ས་མཆོག་ད་དྲ་ལམ་ཐོག་ནས་མཇལ་ཁ་བྱུང་བའི་ཐད་ལ་ཅིག་མྱོང་ཚོར་གསལ་སྟོན་བྱེད་མཁན་ག་འདྲ་འདྲ་བོ་ཅིག་ཡོང་གི་འདུག་ཐུགས་སྣང་བྱུང་སོང་ངས། ལགས་སོ་ངས་ད་གིན་སྐད་ཆ་བཤད་དུས་ཁྱེད་བར་མཚམས་བཅད་སོང་ཞེས་དེ་དེ་དག་རང་མུ་མཐུད་བཤད་ཐུབ་མ་སོང། བོད་ནང་གི་བོད་མི་དེ་ཚོ་ཕལ་ཆེར་ཁྱོད་རང་གི་མཆན་དེ་ག་བ་ནས་འཁུར་ཡོང་བ་ད་ངས་ཤེས་མ་སོང་དེ་ཡིན་ན་ང་རང་ཉིད་ལ་ཞོགས་པ་སྔ་པོ་དེ་ལ་ཚེས་དགུ་གི་ཞོགས་པ་རེད་ཚེས་འདི་ད་ལྟ་ཚེས་བཅོ་ལྔ་གི་ཞོགས་པ་རྒྱ་ནག་གི་ནང་ལ་ཧ་ལས་བ་གི་ཁྱབ་ཀྱི་ཡོད་པའི་སྐབས་དེ་ལ་ངས་གནས་ཚུལ་དེ་བྲིས་ཡོང་དེའི་སྐབས་ལ་ང་ལ

སྐྱིད་པོ་ཡོད་རྒྱུ་དང་དེ་འདྲའི་གི་ཚོར་བ་ཡོད་རྒྱུ་དེ་རྟགས་འདྲ་བོ་ཡོད་ཨ་དེ་འདྲའི་བྱ་བྱེད་དེ་འདྲའི་བྲིས་ཡོང་མཁན་དེ་འདྲའི་འདུག་དེའི་ནང་ནས་ཀྱང་ཨ་ནི་རྒྱ་ནག་གི་ནང་ལ་ད་ལྟ་དཔེར་ན་ཉིན་དེ་ལ་ད་ལྟ་མཁན་གྱི་མི་གྲངས་དེ་འདྲའི་གི་གནས་ཚུལ་ཐ་མ་ཁ་ཤས་ཡོང་ད་ཁོ་ཚོ་གི་བརྗོད་གཞི་ཆེ་ཤོས་དེའི་ནང་ལ་ཉི་མ་ད་ག་རང་ལ་བརྗོད་གཞི་གསུམ་སླེབས་སོང་དེའི་ནང་གི། ད་ག་རང་སྐུ་མདུན་གི་བརྙན་དེ་དང་འབྲེལ་བ་ཡོད་རྒྱུ་གི་མིང་མ་འདྲ་བ་གསུམ་བཏགས་བྱས་སླེབས་སོང་དེའི་ནང་གི། དང་པོ་དེ་ལ་ལྟ་མཁན་མི་གྲངས་ས་ཡ། ཉིས་བརྒྱ་བརྒལ་ཤག། དེའི་ནང་ལ་ད་ལྟ་མཁན་གཅིག་རེ། དེ་འདྲའི་བརྙན་གཅིག་རེ། གི་འོག་ལ་ད་མཆན་འབྲི་མཁན་མི་སྟོང་ཕྲག་མང་པོ་འདུག། སྟོང་ཕྲག་མང་པོ་གི་མཆན་འབྲི་གི་འདུག་སྟོང་ཕྲག་མང་པོ་ད་མང་ཆེ་ཤོས་ད་ཁོ་ཐབས་ཅིག་དང་དྲ་དམག་དང་དེ་འདྲའི་དེའི་རྒྱལ་ཞེན་ཅན་དང་དེ་འདྲའི་རེད་དེ་ཡིན་ན། ནང་ལ་རྒྱ་མི་ལོ་ཆུང་དཔེ་མང་པོ་གི། ད་ཁོ་ཚོ་གི་ཞེ་ས་མ་བརྒྱབ་པ་ཅིག་ཁོ་ཚོ་གི་བཤད་སྟངས་ནང་བཞིན་བཤད་པ་ཡིན་ན་ཨོ་ད་ལྟ་མི་འདི་གྲོངས་ཡོད་བ་མ་རེད་པས་ཨོ་ད་ལྟ་བཞུགས་ཡོད་བ་རེད་པས་ཨ་ནི་ཨོ། ཁོང་གིས་དེ་འདྲས་ཅིག་བྱས་ན་ག་རེ་བྱས་ནས་འཛམ་བུ་གླིང་འདི་འདྲའི་དོ་སྣང་བྱེད་དགོས་བ་རེད་ག་རེ་བྱས་ནས་ང་ཚོ་དེ་བྱེད་དགོས་བ་རེད་ཟེར་ཡ་དང་ཨ་ནི། དེ་བཀག་ཡོད་བ་མ་རེད་པས་ག་རེ་བྱས་ནས་འདིའི་སྒང་ལ་སླེབས་བ་རེད་ཟེར་ཡ་ཨ་ནི་མང་པོ་ཅིག་གིས་ད་ལྟ་ང། དེ་ཚོ་ཕྱུགས་འཚོ་ཞུས་ཏེ། ད་ལྟ་རྒྱ་ནག་གི་གོ་ལའི་དུས་བབ་ཀྱི་རྩོམ་སྒྲིག་པ་ཟུར་པ་ལབ་དགོས་རེད་པ་ད་རྒྱ་ནག་གཞུང་གི་མགྲིན་ཚབ་པ་རང་རེད་ཞལ་འབྱོར་པ་ག་དུས་ན Twitter ད་དེ་ཚོའི་སྒང་ལ་རྒྱལ་ཞེན་གི་ལྟ་བ་སྒང་ནས་མི་ལ་རྒྱ་འདྲེ་རྒྱབ་བསྡད་མཁན་ད་ལྟ་ཧུ་ཞི་ཅིན་ཞེས་བྱ་བ་རེད་ཁོ་གིས་འདི་སྐོར་ལ་རྩོམ་མང་པོ་བྲི་ཡོད་རྒྱུ་དེའི་ནང་ལ་མི་མང་པོ་གི་བྲིས་ཤག་ཁྱེད་ག་རེ་བཤད་ན་མ་བཤད་ན་ང་ཚོས་ནི་ཕྱི་ལོག་གི་དྲ་ཚིགས་དེ་ཚོ་མཐོང་གི་མེད་ག་རེ་བཤད་གི་ཡོད་པ་གང་ཤེས་ཟེར་ཡ་ཡོད་ཨ་དེ་གི་ཚིག་དེ་དཔེ་མང་པོ་འདུག་དེ་འདི་འདྲ་བྲིས་ཡོད་པ་ངས་ང་རང་གིས་འདི་འདྲ་ཕར་བལྟ་ཡོང་འདི་སྐབས་ལ་གལ་ཏེ་རྒྱ་ནག་གཞུང་གིས་ཐབས་ཤེས་དམ་པ་གི་ཐོག་ནས་གནས་ཚུལ་འདི་བཟོས་བ་ཡིན་ན། ཁོ་ཚོ་གི་རྩིས་ནོར་ཐེབས་རེད་བསམ་གི་འདུག་རྒྱ་ནག་མི་མང་གི་ནང་ཁུལ་ལ་གནས་ཚུལ་དེ་སྤེལ་ཡ་ཡིན་ན་འདྲ། བོད་མི་མང་ལ་ཅིག། གོ་རྟོགས་གཞན་པ་ཅིག་སྤེལ་གི་ཅིག་གོ། ཅིག་ཡིན་ན་གང་ལྟར་རྩིས་ལོག་ཐེབས་རེད་བསམ་གི་འདུག་སྔོན་མ་ང་ཚོ། སྐུ་ཚབ་དེ་ཚོ་བོད་ནང་ལ། ཐེངས་དང་པོ་གདན་འདྲེན་ཞུས་དུས་སྐབས་ལ་ཡ་རྩིས་ལོག་ཐེབས་པ་ནང་བཞིན་ངས་ད་ག་རང་རྩིས་ལོག་ཐེབས་རེད་བསམ་གི་འདུག་ད་ནང་བཞིན་གི་ཡ། ང་ཚོ་གི་དོ་སྣང་བྱེད་དགོས་ཡ་གཅིག་དེ་ལ་ཉི་མ་ད་ག་རང་ལ་རྒྱ་ནག་གི་དྲ་རྒྱའི་སྒང་ལ་ད་མི་ཚང་མ་ལ་བགྲོ་གླེང་བྱེད་གི་ཅིག་ཆེ་ཁ་ཞེ་དེའི་སྐབས་དེ་ལ་ཁོ་ཚོ་གི་བརྗོད་གཞི་གཅིག་གལ་ཆེ་ཤོས་གཅིག་དེ་ཐ་མ་ཡང་བསྐྱར་ཡང་བསྐྱར་ཐོན་བསྡད་ཡ་དེ་ག་རེ་ལབ་ན་དེ་ཏཱ་ལའི་རུ་ཚོགས་གི་ད་ནག་ཉེས་ཐེར་འདོན་བྱས་བ་ཕྱིའི་རྒྱལ་ཁབ་ཕྱིའི་རྒྱལ་ཁབ་གི་གསར་འགྱུར་བརྒྱུད་ལམ་ཁག་གིས་ཏཱ་ལའི་རུ་ཚོགས་གི་ནག་ཉེས་ཐེར་འདོན་བྱས་བ་ཟེར་ཡ་གི་ད་ཚིག་འདི་ཧ་ལས་བ་མང་པོ་ཡོང་གི་འདུག་དེ་ཀློག་མཁན་ཁྲི། ས་ཡ། བརྒྱད་ཅུ་གྱ་བདུན་བྱུང་སོང། དེའི་སྒང་ལ་ག་རེ་བྱེད་གི་འདུག་ལབ་ན་མང་ཆེ་ཤོས་དེ་ད་ད་ལྟ་བར་དུ་ལོ་ངོ་དྲུག་ཅུ་ལྷག་ལ་ད་མགོ་གཡོག་མགོ་སྐོར་བཏང་ནས་ནང་ཆོས་ད་དེ་འདྲའི་ཞུ་གི་ཅིག་ཡིན་ལབ་ནས་འཛམ་བུ་གླིང་ན་ཨ་འདྲི་བྱེད་རེད། འཛམ་བུ་གླིང་ཕྱི་རྒྱལ་ནུབ་ཕྱོགས་དེ་ཚོ་ཡས་རྒྱ་མི་ལ་ངོ་རྒོལ་བྱེད་ཡག་གི་ཆེད་དེ་ནས་ཏཱ་ལའི་བླ་མ་བེད་སྤྱོད་བཏང་རེད་དེ་ད་ཏཱ་ལའི་བླ་མ་ལོ་རྒན་པ་ཆགས་ཨ་ནས་ཏཱ་ལའི་རུ་ཚོགས་དང་ཡང་ན་གང་ལྟར་ཕྱི་ལོགས་ན་ཡོད་པ་གི་བོད་པ་དེ་ཚོ་ཁོང་མ་ཁྱོང་ད་ཤི།

བརྡ་ལན་ཁོ་ཚོ་གིས་བོད་པ་བོད་ནང་གི་བོད་པ་ལ་བརྡ་ལན་གཅིག་སྤྲད་ཀྱི་ཡོད་པ་ཡིན་ན་འདྲ་རྒྱ་རིགས་རྒྱ་དེ་ཚོ་ལ་བརྡ་ལན་གཅིག་སྤྲད་ཀྱི་ཡོད་ན་འདྲ་གང་ལྟར་ང་ཚོ་ཕྱི་ལོགས་ན་ཡོད་པ་གི་བཙན་བྱོལ་བོད་པ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ད་ག་ནང་བཞིན་གི་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་ལ་རྒྱལ་སྤྱིའི་ནང་ལ་ད་ཅིག་མཐོང་དང་ནུས་པ་དང་ཨ་ནི་བེད་སྤྱོད་ཀྱི་རིན་ཐང་དེ་ཚོ་ཉམས་ཀྱི་ཡོད་པ་ཨ་ནི་ཅིག་དེ་འདྲས་ཀྱི་ཤོག་ཅིག། བསྟན་ཡག་ལ་ཐབས་ཤེས་བཏང་སོང་ཨ་བསམ་ཡག་གི་དེ་འདྲའི་གི་གནས་སྟངས་ཅིག་མཐོང་སོང། དུས་ཚོད་ཀྱིས་རྐྱེན་པས་ད་རིང་གི་ལས་རིམ་དེ་དེ་ནས་མཚམས་བཞག་དགོས་ཐུག་སོང་ད་རིང་གི་ལས་རིམ་འདིའི་ནང་ལོགས་ལ། རྩོམ་པ་པོ་དང་སྤྱི་ཟུར་བློ་བཟང་ཡེ་ཤེས་ལགས་དང་ཨ་ནི་ང་ཚོ། ཨ་རི་རླུང་འཕྲིན་ཁང་གི་དྲ་སྣང་གི་བོད་ལས་རིམ་གཙོ་གཉེར་གནང་མཁན་ཚེ་རིང་སྐྱིད་ལགས་གཉིས་ཕེབས་ནས། གནད་དོན་དང་བརྗོད་གཞི་མང་པོའི་ཐོག་ལ་བཀའ་མོལ་ལྷུག་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ། ཨོ་ཐུགས་རྗེ་གནང།